ཕྱི་ཚེས་ཉེར་དགུ་ཉིན་གྱི་ཞོགས་པར་འདི་ག་བལ་ཡུལ་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་མཐའ་རུ་རྟེན་གཞི་བྱས་པའི་སྐྱིད་གྲོང་བསམ་གཏན་གླིང་དགོན་པའི་ནང། དད་ལྡན་སྐྱ་སེར་མི་མང་སྟོང་ཕྲག་ཁ་ཤས་བརྒལ་བ་འཛོམས་སར། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་གནང་བའི་སྐབས་སུ་གསུངས་དོན། བོད་ནང་ནས་མི་བདུན་ཅུ་སོགས་ཤོར་ནས་པའི་སྐུ་མདུན་བཀའ་སློབ།

པའི་བཤད་གྲྭ་རུས་གསུམ་ཕྱོགས་རེད་བ་མདོ་དབུས་ཁམས་གསུམ་ཚང་མ་ལོག་སྟེ་ང་ཚོ་དེ་ཚང་མ་ལོག་པས། བླ་མ་གཅིག་གི་སློབ་མ་དཀྱིལ་འཁོར་གཅིག་གི་ལྷ་ཚོགས་ཨ་ནི་པའི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་སུ་སྐྱེས་པ་རེད་བ་དུ་ཆ་སྟེ་རེད་བ་སེ་ན་དེ་ཡིན་དུས་འདི་ཨ་ནི་པས་ཚང་མ་ལོག་རེད་བ་འདི་འདྲས་ཅིག་དགོངས་པ་བཞིན་འདུ་ཤེས་གཅིག་གི་ཐོག་ནས་ཨ་ནི་ཕན་ཚུན་མཛའ་བརྩེ་ཨ་ནི། ཚང་མ་ལོ་དེ་པའི་མཐུན་ལམ་རྡོག་རྩ་གཅིག་སྒྲིལ་གཅིག་དང་མཐུན་ལམ་མང་ན་མང་དགོས་ཡག་ཞི་ཁ་ཁད་ཡོག་མ་རེད་བ། ང་ཚོ་ཚང་མ་དམིགས་ཡུལ་གཅིག་རེད། ཚང་མ་ལོག་གི་སྒྲུབ་བྱ་གཅིག་རེད། ཚང་མ་ལོག་གི་ཐབས་ལམ་ནང་སུན་གཅིག་རེད་རེད་བ། ཡང་གཅིག་ལྟ་བ་དང་ལངས་ཕྱོགས་མི་འདྲ་ཞེ་པོ་ཅིག་འདི་འདྲས་མ་རེད་རེད་བ། སངས་རྒྱས་ཀྱི་ཆོས་ཀྱི་རྗེས་འཇུག་གཅིག་རེད་འཚེ་མེད་ཞི་བའི་ལྟ་བ་ཡི་ངོས་ལེན་མཁན་གཅིག་རེད། དྲང་བདེན་དང། ཨ་ནི། བའི། རེད་བ་འཚེ་བ་མེད་པའི་ལྟ་བ་ལ་ཡ་ཡིད་ཆེས་ཡོད་དེ་བ། རེད་བ་ཚང་མ་ལོག་དེ་ཨ་ནི་པའི། ཅིག་ག་སོང་བར་ད་བོད་མི་རིགས་མི་རིགས་གཅིག་རེད་རིག་གཞུང་གཅིག་རེད་ཆོས་གཅིག་རེད།
ཁོང་གིས་གསུངས་དོན་ནི་སྤྱིར་ན་ཚེ་དབང་ཞུ་བའི་སྐབས་སུ། གང་ཟག་སྒེར་གྱི་རྒྱུ་ནོར་ལོངས་སྤྱོད་འཕེལ་བ་དང། གཏམ་སྙན་གྲགས་ཀྱི་ཆེད་དུ་དབང་ཞུས་པ་ཡིན་ན་ཕན་ཐོགས་ཡོད་རྒྱུ་མ་རེད་ལ། གཙོ་བོ་དེ་རང་རྒྱུད་ལ་བྱང་ཆུབ་ཀྱི་སེམས་དང། བྱམས་སྙིང་རྗེ་སྐྱེ་ཡ་དེ་གལ་ཆེན་པོ་རེད། དེ་ལྟར་མ་བྱུང་ནའང་ངེས་འབྱུང་གི་བསམ་པ་དང། ཡང་ན་སྐྱབས་འགྲོ་གི་བསམ་པ་ཡོད་པའི་སྒོ་ནས་གསན་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་དང། གཞན་ཡང་ཁོང་གིས་གསུངས་ན་ང་ཚོ་འདིར་ཡོང་མཁན་ཚོའི་ངོས་ནས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ཚུལ་བཞིན་དུ་སྒྲུབ་མ་ཐུབ་པ་ཡིན་ན་ཧ་ཅང་ཐབས་སྐྱོ་བོ་རེད་ལ། བོད་ནང་ཡོད་མཁན་གྱི་གཞིས་ལུས་བོད་མི་ཚོས་རང་གི་སྲོག་ལ་མ་འཛེམས་པར་རྒྱལ་བའི་གསུང་ལ་ལྟ་ཉན་དང། བཀའ་དགོངས་སྒྲུབ་ཀྱི་ཡོད་པ་རེད་ལ། རྩ་བའི་ཆ་ནས་ང་ཚོ་བོད་མི་རིགས་ཟེར་བ་འདི་དང། མདོ་དབུས་ཁམས་གསུམ་གྱི་བོད་མི་ཡོད་དོ་ཅོག་ཚང་མ། བླ་མ་གཅིག་གི་སློབ་མ་དང་དཀྱིལ་འཁོར་གཅིག་གི་ལྷ་ཚོགས་ལྟར། ཕན་ཚུན་མཛའ་བརྩེའི་མཐུན་འབྲེལ་ལག་གདང་གཅིག་ཏུ་སྒྲིལ་ནས། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་དུ་སྐྱེས་ཡོད་པའི་འདུ་ཤེས་གཅིག་གི་ཐོག་ནས། རྡོག་རྩ་གཅིག་སྒྲིལ་བྱེད་དགོས། ང་ཚོ་ཚང་མ་དམིགས་ཡུལ་གཅིག་དང་སྒྲུབ་བྱ་གཅིག། ཐབས་ལམ་གཅིག་རེད་ལ། ལྟ་བ་དང་ལངས་ཕྱོགས་ཁ་ཁ་གང་ཡང་ཡོད་པ་མ་རེད། ང་ཚོ་ཚང་མ་སངས་རྒྱས་ཆོས་ཀྱི་རྗེས་འཇུག་གཅིག་རེད་ལ། འཚེ་མེད་ཞི་བའི་ལྟ་བ་ངོས་ལེན་མཁན་ཡང་གཅིག་རེད། དྲང་བདེན་དང་འཚེ་བ་མེད་པའི་ལྟ་བ་ལ་ཡིད་ཆེས་ཡོད་པ་གཅིག་པ་རེད་ལ། མི་རིགས་གཅིག་དང་རིག་གཞུང་གཅིག་རེད། དེར་བརྟེན་ཚང་མས་རྒྱལ་བའི་བཀའ་བཞིན་དུ་བསྒྲུབ་པ་ཡིན་ན། གཞིས་ལུས་བོད་མི་ཚོར་སེམས་ཤུགས་འཕར་ཡ་ཡོད་པ་དང། བོད་སྤྱི་པའི་རྩ་དོན་ལ་ཡང་དེ་ཕན་ཐོགས་ཀྱི་རེད་ལ། དེ་བས་ཚང་མས་ཐུགས་ཁུར་ཆེ་བཞེས་ཀྱི་སྒོ་ནས་རྒྱལ་བའི་བཀའ་དགོངས་ལྟར་བསྒྲུབ་དགོས་སྐོར་སོགས་གསུངས་སོང། དེ་དང་ཆབས་ཅིག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཅཱ་ར་བསྟན་འཛིན་ལགས་ཀྱིས་གསུངས་དོན།
དེ་རིང་འདི་ག་སྐྱིད་རོང་བསམ་གཏན་གླིང་དགོན་དུ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་ཕུར་ཚུགས་སུ་བཏབ་པ་བཞིན་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་ཞལ་སྔ་ནས་ཁེ་ས་དང་ཁེ་ཉིན་ཀ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཁྲིད་ཉིན་གཉིས་དང་དེ་རིང་རྒྱལ་བ་ཚེ་དཔག་མེད་ཀྱི་སྒོ་ནས་ཉིན་གཅིག་ཚེ་དབང་འདུག་སེ་མི་མང་ལ་འདུག་སེ་གནང་དང་གནང་བཞིན་པ་རེད། དེ་རིང་ང་རང་ཚོ་མཉམ་ཞུགས་གནང་མཁན་དེ་ང་རང་ཚོའི།

དེ་ལྟར་ན་ཉིན་ཤས་གོང་བཅོ་ལྔ་མཆོད་པའི་སྐབས་དང། དེ་རིང་ཚེ་དབང་སྐབས་བཅས་སུ། དམིགས་བསལ་བལ་ཡུལ་ཀོ་པན་ལྷག་བསམ་ཚོགས་པའི་ངོས་ནས། དང་བླངས་ཀྱི་སྒོ་ནས་སྐྱེས་ཕོ་མོ་གྲངས་ཉི་ཤུ་ལྷག་གིས། དད་ལྡན་མཆོད་མཇལ་བ་རྣམས་ལ་གསོལ་ཇ་འདྲེན་རོགས་དང། ལོ་ལོན་རྒན་རྒོན་རྣམས་ཡར་མར་ཕེབས་སྐྱོད་སོགས་ལ་རོགས་རམ་མཐུན་འགྱུར་སོགས་གནང་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།